རྣམ་པ་ཚོ་སྐུ་ཁམས་བཟང། ང་པད་མ་བདེ་ཆེན་ཡིན། ང་ཀུན་བཟང་སྒྲོལ་མ་ཡིན་བཀྲ་ཤིས་བདེ་ལེགས། རྣམ་པ་ཚོ་ད་ཐེངས་འདི་ང་ཚོ་ཨ་རི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་བུད་མེད་གསར་འགོད་པ་གཉིས་ཀྱིས་བཀོད་སྒྲིག་ཞུས་པའི་ཕལ་སྐད་གླེང་མོལ Podcast ཡི་ལེ་ཚན་འདིའི་ནང་ལ་ད་རིང་མིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་མཛད་རྒྱུ་ཡིན་པའི་མཛད་འཆར་དང་འབྲེལ་བའི་སྐོར་ལ་གླེང་མོལ་ཞུ་ཡ་ཡིན། བྱས་ཙང་གླེང་མོལ་ཞུ་ས་དེ་ནི་གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་བྱས་པའི་རྣམ་རྒྱལ་གྲྭ་ཚང་གི་དགོན་པའི་འཛིན་སྐྱོང་འགན་འཛིན་སྐུ་ཞབས་ཨམ་ཆི་དཀོན་མཆོག་ལགས་ཡིན། སྐུ་ཞབས་ཨམ་ཆི་དཀོན་མཆོག་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས། So བྱས་ན་ད། ཡང་སྐལ་བ་བཟང་བ་ཅིག་ལ་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག། དེ་འདྲའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ནས་བཅུ་བཞི་བར་དུ་ད་རྒྱ་གར་བྱང་ཕྱོགས་མངའ་སྡེ་འབྲས་ལྗོངས་དང་དེ་ནས་ནུབ་བེང་གོལ་མངའ་སྡེའི་གྲོང་ཁྱེར་ས་ལུ་ཀར་ནང་ལ་ཆིབས་བསྒྱུར་བསྐྱངས་གྲུབ་པའི་རྗེས་ལ་ཡང་ད་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་གནང་གཏན་འཁེལ་ཡོད་རེད་བྱས་ཙང། རྡོ་རྗེ་གདན་དུ་གོང་ས་མཆོག་གི་མཛད་འཆར་གང་དང་གང་བསྐྱངས་འཆར་ཡོད་མིན་དེ་ཚོའི་ཐོག་ལ་ཡང་ཞིབ་ཕྲ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན།
ལགས་ལགས་སོ་ལགས་ལགས་སོ་ད་དང་པོ་དེ་ཨ་རིའི་རླུང་འཕྲིན་གསན་གསན་ཡོངས་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་མང་པོ་ཞུ་བ་དང་སྦྲགས་དེ་ནས་བཅར་འདྲི་གནང་བ་ནང་བཞིན་ད་ལྟ་སྒང་ཏོག་དང་ས་ལུ་ས་ལུ་ཀ་ར་ནི་མཛད་འཆར་གྲུབ་ཚར་ནས་སྐྱབས་མགོན་རིན་པོ་ཆེ་གནས་མཆོག་རྡོ་རྗེ་གདན་དུ་སྤྱི་ཟླ་བཅུ་གཉིས་ཀྱི

པཱ་ལིའི་ཆོས་བརྒྱུད་དང་ང་ཚོའི་ལེགས་སྦྱར་ཆོས་བརྒྱུད་འཛིན་པ་ཚོ་མཉམ་འཛོམས་ཐོག་ལ་དེ་ལ་ཅིག་ཟབ་སྦྱོང་གནང་ཡག་དེ་འདྲའི་གལ་གནད་མཛད་འཆར་ཉི་མ་བཞི་དེ་འདྲ་ཅིག་འགྲོ་གི་ཡོད་རེད་དེ་ནས་ད་གསུམ་པ་དེ་ད་ལྟ་ཨ་རྡོ་རྗེ་གདན་དགུན་དུས་ཀྱི་གསུང་ཆོས་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་འཇམ་དཔལ་དབྱངས་ཀྱི་རྗེས་གནང། དེ་ནས་སྤྱི་ལོ་གསར་གཅིག་གི་ཚེས་པ་གཅིག་ཉིན་མོ་དེ་སྒྲོལ་དཀར་སྒོ་ནས་བརྟན་བཞུགས་བསྟར་འབུལ་བྱེད་དུ་ཞུ་ཡ་གི་ད་མཛད་འཆར་གལ་ཆེ་བ་རེ་གསུམ་དེ་འདྲ་ཅིག་ཡོད་པ་རེད་ཞུ་ཡ་ཡིན།
ལགས་ལགས་སེ། ཨ། ད་མ་གཞི་ད་ལྟ་གོང་དུ་བཀའ་གནང་སོང། ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཨ་ནི་ཆིབས་བསྒྱུར་གནང་པའི་སྐབས་ལ་ཡང་ཨ་ནི་བསྙེན་རྫོགས་ཀྱི་སྡོམ་པ་འབོགས་ཆོག་གནང་ཡས་རེད། ད་ག་ནང་བཞིན་ཨ་ནི། བྷི་ཀའི་ད་ལྟ། རྡོ་རྗེ་གདན་དུ་ཡོད་པའི་མ་ཧཱ་བོ་དྷི་རིག་གཞུང་བསྟི་གནས་ཁང་གི་ཚོགས་ཁང་དུ་རྒྱལ་སྤྱིའི་ནང་པའི་དགེ་འདུན་པ་གཙོ་བོར་གྱུར་བའི་ཚོགས་པ་ཁག་གི་གོ་སྒྲིག་འོག་ལ་ཡ་ད་པཱ་ལི་ཆོས་བརྒྱུད་འཛིན་མཁན་དང Sanskrit ཆོས་བརྒྱུད་འཛིན་མཁན་གཉིས་ཀྱི་བར་ལ་ཉི་མ་བཞིའི་རིང་སྒང་བགྲོ་གླེང་འདི་འདྲ་གནང་གི་གནང་ཡས་རེད་ཟེར་གནང་སོང་བ།

དེ་ད་ལྟ་དེ་མཛད་འཆར་ཉི་མ་བཞི་ཡོད་དུས་མཛད་འཆར་ཨ་ནི་དབུ་འབྱེད་དེ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་ཉིན་སྐྱབས་མགོན་རིན་པོ་ཆེ་དབུ་བཞུགས་ཐོག་བོད་ཀྱི་བླ་ཆེན་ཁག་དེ་ནས་པཱ་ལི་ཆོས་བརྒྱུད་ཀྱི་ད་ཆོས་ཀྱི་དབུ་ཁྲིད་དཔེར་ན་སིང་ག་པུར་གྱི་སངྒ་རཱ་ཇཱ་དེ་ནང་བཞིན་ཀམ་པོ་ཏི་ཡཱ་ལཱ་ཨོ་སི་ལ་སོགས་པའི་ད་ཆོས་ཀྱི་དབུ་ཁྲིད་མང་པོ་ཞིག་ཕེབས་ཀྱི་ཡོད་རེད། ཨ་ནི་སྐུ་མགྲོན་གཙོ་བོ་གདན་ཞུ་འདི་མངའ་སྡེ་གི CM སྤྱི་ཁྱབ་བློན་ཆེན Nitish Kumar མཆོག་དང་ཁོ་རང་གི་ད་སྤྱི་ཁྱབ་བློན་ཆེན་གཞོན་པ Deputy CM གཉིས་དུ་གདན་ཞུ་ཞུས་ཡོད་རེད། དེར་མ་ཟད་ཨ་ནི་འདི་ཨ་རུ་ན་ཅལ་གྱི་ཨ་ནི CM ཕྱི་ནང་གི་ཡོད་རེད་དེ་ནང་བཞིན་སྒང་ཏོག་གི CM བྱོན་གནང་གི་ཡོད་རེད་ཨ་ནི་ལ་དྭགས་ནས་ཡང་མི་སྣ་གྲགས་ཆེན་དེ་འདྲ་བྱས་ནས་ད་གང་ལྟར་སྡིངས་ཆའི་སྒང་ལ་བཞུགས་མཁན་གྱི་ད་མི་སྣ་གྲགས་ཆེན་ཁག་དང་བླ་ཆེན་ཁག་དང་བཅས་པའི་ཐོག་ལ་ཨ་ནི་ཅིག་དེ་ཡང་མཉམ་ཞུགས་གནང་མཁན་དེ་ཕལ་ཆེར་མི་ཉིས་སྟོང་ལྷག་ཅིག་གིས་ཉི་མ་དང་པོའི་དབུ་འབྱེད་དབུ་འབྱེད་དེ་དུ་འགྲོ་ཡ་རེད་དེ་ནས་ཨ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ། རྩ་གཅིག་དང་རྩ་གཉིས་གཉིས་དེ། མཁས་དབང་ཚོ་གིས་ཕར། ག་རེ་ཟེར་བ་ད་ཁོ་རྣམས་ཚོ་ལ་ཟབ་སྦྱོང་གནང་ཡ་དང། དེ་ནས་བགྲོ་གླེང་གནང་ཡ་དེ་འདྲ་ཡོད་རེད་དེ། ང་རང་ཚོ་ད་པཱ་ལིའི་ཆོས་བརྒྱུད་འཛིན་པ་གི། འཛིན་པ་དེ་དག་དཔེར་ན་ང་རང་ཚོ་ད་ལྟ་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་པ་གཉིས་དེ་སྟོན་པ་གཅིག་གི་རྗེས་འཇུག་ཡིན་པ། ད་ཞུ་མི་དགོས་བྱས་བྱས་ད་ལྟ་སུ་སོ་སོའི་གི་ཆོས་བརྒྱུད་ཀྱི་ཐོག་ལ་འཛིན་སྐྱོང་སྤེལ་གསུམ་དང་འཆད་ཉན་གནང་བ་འདི་གས་དེ་ཨ་ནི་ཅིག་ཁྱད་པར་མེད་པ་ཡིན་ད་གཅིག་གིས་གཅིག་ལ་ཕར་གསལ་བཤད་དང་ཟབ་སྦྱོང་གནང་ཡ་དང་ལེགས་འཆར་ཞུ་ཡ་དང་བློ་བསྐྱེད་ཞུ་ཡ་དང་འདི་འདྲའི་གི་མཛད་འཆར་ཉི་མ་གཉིས་སུ་གྲུབ་པ་རེད། དེ་ནས་ཉི་ཤུ་གསུམ་གི་ཞོགས་ཀས་དེ་སྐྱབས་མགོན་རིན་པོ་ཆེ་དབུ་བཞུགས་ཐོག་བྱང་ཆུབ་ལྗོན་ཤིང་གི་འོག་ལ་སངས་རྒྱས་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་ལ་ཡུན་རིང་དུ་གནས་པ། ཨ་ནི། མི་ཉམས་གོང་འཕེལ། ཨ་ཉམས་པ་སོར་ཆུད་དེ་འདྲའི་གི་ཨ་ནི། ཐུགས་སྨོན་ཚང་འཛོམས་རྒྱ་ཆེན་པོ་ཅིག་མཆོད་འབུལ་གྲུབ་ན་ཨ་ནི། འདི་གི་ད་ཕར་མཛད་རིམ་དེ་མཇུག་སྡོམ་སྡུད་ཞིག་ཞུ་ཡ་རེད། འོང། ད་ལྟ་ད། ངས་དེ་ཡི་གོང་དུ་ཞུས་པ་ནང་བཞིན་ད་ལྟའི་གི་རྒྱལ་སྤྱིའི་གི་ད་དཔེར་ན་ཚོགས་འདུ་དེ་ཕྱི་ནང་ཡུལ་གྲུ་ག་ས་ག་ལ་འགྲོ་གི་ཡོད་རེད་ལྷག་པར་དུ་རྒྱ་གར་ནང་ལ་ཚུགས་གི་ཡོད་རེད་དེ་དེ་ཁོ་ཚོགས་འདུ་ཙམ་ཙམ་མ་གཏོགས་དེ་ལ་ག་རེ་ཟེར་དགོས་རེད་ཟབ་སྦྱོང་བྱས་ཨ་ནི་ག་རེ་ཟེར་དེ་ཡུལ་གྲུ་ནང་དེ་འདྲ་ཚོ་དཀོན་པོ་རེད་ཞུ་ཡ་ཡིན་ད་ཡིན་ཟེར་ད་ད་རེས་རྡོ་རྗེ་གདན་འདི་ལ་སྔ་མ་ཡིན་ནའི་ད་ལས་རིམ་བསྡུས་ཕྱིན་པ་རེད་ད་ལོ་ཡིན་ན་ད་ལས་རིམ་རྒྱ་ཆེར་ཕྱིན་ནས་ཉི་མ་གཉིས་འདི་ཟབ་སྦྱོང་བྱེད་སློབ་ཁྲིད་ཞུ་ཡ་བྱེད་ཨ་ནི། ཆོས་ལུགས་ཚང་མ་མཐུན་སྒྲིལ་གནང་ཡ་དང་ཨ་ནི་གཅིག་གཅིག་ཉེ་པོ། སེམས་ཐག་ཉེ་པོ་གནང་ཡ་དང་གཅིག་སྒྲིལ་ཡིན་པ་དང་དེ་འདྲས་ཀྱི་ད་མཚོན་དོན་དུ་དགོས་པ་མང་པོ་ཞིག་ཡོད་རེད་ཞུ་ཡ་ཡིན། ལགས་ལགས་སོ་ད་སྐལ་བ་བཟང་པོ་ཞིག་རེད་ཤག་ཨ་ནི་ད་བོད་ཀྱི་དད་ལྡན་མང་ཚོགས་ཐོག་ལ་ཞུ་བ་ཡིན་ན། ད་འདི་ལོའི་གནས་མཆོག་རྡོ་རྗེ་གདན་ལ་བོད་མི་གཙོ་བོར་གྱུར་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་དང། དེ་མིན་ནང་པའི་རྒྱལ་ཁབ་ད་ཐའི་ལན་དང་ཤྲི་ལང་ཀ། རྒྱ་རིགས་ལ་སོགས་པའི་ད་མང་པོ་ཞེ་པོ་ཅིག།

ལྷག་པར་དུ་ད་རྒྱ་གར་ལ་ཧི་མ་ལ་རི་རྒྱུད་ཅེས་པའི་ཀ་སྦུག། ཀ་རྡོར་སྒང་གསུམ་དེ་འདྲའི་ལྷོ་ཕྱོགས་དང་ད་ག་ལྟར་ལྡེ་ར་ལྡུན་གཡས་གཡོན་གྱི་གང་ག་ས་ག་ནས་ད་བར་མི་མང་ཆོས་བརྒྱུད་སྤྱི་འཐུས་པ་མང་པོ་ཚོགས་འཛོམས་གནང་གི་ཡོད་རེད། ད་ལོ་ཡིན་ན་ཡང་དེ་ག་ནང་བཞིན་ཅིག་གི་ཆོས་ཞུ་བ་འདི་ཚོ་ཕེབས་ཀྱི་རེད་ཅེས་ན་ང་རང་ལ་རེ་བ་འདི་འདྲ་ཞུ་གི་ཡོད། གང་ཡིན་ཟེར་ན་ད་སྐྱབས་མགོན་རིན་པོ་ཆེ་གི་གསུང་ཆོས་དང་འདི་ཚོ་ཐ་བལ་འདི་ཚོ་ཏོག་ཙམ་ད་དཀོན་དུ་འགྲོ་གི་ཡོད་རེད་བྱས་ཙང་དགུང་ལོ་ཕེབས་ཀྱི་ཡོད་རེད་འདི་འདྲ་ལ་བརྟེན་ནས་ད་སྐྱབས་མགོན་རིན་པོ་ཆེ་ནས་གསུང་ཆོས་གནང་ཡ་འདི་མགོན་པོ་ཀླུ་སྒྲུབ་ཀྱི་གསུང་རྩ་ཆེན་པོ་ཨ་ནི་ཆོས་དབྱིངས་བསྟོད་པ་འདི་གནང་གི་ཡོད་རེད་ལྷག་པར་དུ་ཨ་ནི་འཇམ་དཔལ་གྱི་ཞལ་ལུང་ལ་སོགས་པ་འདི་འདྲ་ཨ་ནི་གསུང་ཆོས་གནང་ཡ་ཡིན་དུས་ཨ་ནི་མི་མང་གཏན་གཏན་ཅིག་ཟླ་ཉིན་ནང་བཞིན་འདི་འདྲས་ཅིག་འཛོམས་ཐུབ་ཀྱི་རེད་ཟེར་ནས་འདི་འདྲས་ཚོད་དཔག་ཞུ་གི་ཡོད། ཨ་ནི་མི་མང་གི་ད་ག་གསུང་ཆོས་རིང་ཨ་ནི་ཆོས་སྒར་ནང་ལ་དབུ་གུར་རྒྱག་ཡ་དང་ཨ་ནི་དེ་ག་ནང་བཞིན་གྱི་གསུང་པ་དང་བརྙན་འཕྲིན་དང་ཨ་ནི་གསང་སྤྱོད་ལ་སོགས་པ་འདི་ཚོ་ཨ་ནི་ལས་གཞི་འདི་ད་ག་ལ་གང་འཚམས་སུ་བསྒྲུབས་ཚར་རེད་ཨ་ནི་ཟླ་ཉིན་ནང་བཞིན་གྱི་ཨ་ནི་གྲ་སྒྲིག་འདི་ཚོ་ཞུ་ཡ་རེད་བྱས་ནས་ཞུ་ཡ་ཡིན། ལགས་ལགས་སེ། ཨ་ནེ་སྐུ་ཞབས་ཨེམ་ཆི་ལགས། ད། གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གི་ད་མཛད་འཆར་མ་ཡིན་པར། དེ་མིན་བོད་ཀྱི་ཨ་ནེ་ཆོས་བརྒྱུད་ཆེན་པོ་ཁག་གི་སྨོན་ལམ་ཆེན་མོ་འདི་འདྲའི་ཚོགས་སྲོལ་ཡོད་རེད་བ། ཨ་ནེ། ད་ལོ་ཆོས་བརྒྱུད་སུས་སུས་སྨོན་ལམ་ཚོགས་ཀྱི་ཡོད་ན། ད་ད་ལོ་ང་རེ་ད་ད་ད་གསལ་བསྒྲགས་ད་གོ་ཡ་བྱས་པས་ན་རྙིང་མའི་སྨོན་ལམ་ནི། སྨོན་ལམ་ཆེན་མོ་ནི་ཁོ་རང་ཚོ་ད་ཚེས་གྲངས་དེ་གའི་དེ་གཏན་འཁེལ་བ་གཏན་འཁེལ་བ་དེ་འདྲ་རེད་དགུན་ཟླ་བཅུ་གཉིས་ཀྱི་ཚེས་གཅིག་ནས་བཅུའི་བར་དུ་བྱང་ཆུབ་ལྗོན་ཤིང་འོག་ལ་སྨོན་ལམ་རྒྱ་ཆེ་དྲག་ཅིག་ཚུགས་གནང་གི་རེད་དེ་དང་དེ་ནང་བཞིན་ཨ་ནི་བཀའ་བརྒྱུད་སྨོན་ལམ་ད་ལོ་འདིར་ཚུགས་གནང་རེད་ཤག་དེ་ག་ནང་བཞིན་ཨ་ནི་སི་ཏུ་རིན་པོ་ཆེ་མཆོག་ནས་དེ་གསུང་ཆོས་གནང་ཡག་དང་སྨོན་ལམ་ཚུགས་ཡག་ལ་སོགས་པའི་མཛད་མཛད་རིམ་ཡང་རྒྱ་ཆེན་པོ་ཅིག་འགྲོ་ཡག་རེད་ཤག་དེ་ནང་བཞིན་ད་ང་རང་ཚོའི་ས་སྐྱ་སྨོན་ལམ་རེད་ཨ་ནི་ཡང་རྙིང་མ་བྱས་པ། འདི་ནས་ཇོ་ནང་གི་སྨོན་ལམ་ལ་སོགས་པ་དག་སྨོན་ལམ་མང་པོ་ཅིག་ད་དུ་རྡོ་རྗེ་གདན་ལ་ཚུགས་ནས་གང་ལྟར་ད་དགུན་ཁའི་རིང་དེ་བྱང་ཆུབ་ལྗོན་ཤིང་འོག་ལ་ཨ་ནི་སྨོན་ལམ་གཅིག་གི་མཇུག་གཅིག་མཐུད་གཅིག་གི་མཇུག་ལ་གཅིག་མཐུད་ནས་ད་གང་ལྟར་དེ་ག་སོ་ས་ཆ་སྟོང་པ་ཁོ་རང་རག་གི་མི་འདུག་ཁོ་རང་ཚོ་གི་ཟ་སྐལ་ག་རེ་ཟེར calendar དང་མ་སུ་ན་ཚང་མ་ཁོ་ཚོས་ཁེངས་ཚར་བཞག་ཨ་ནི། དེ་ནས་ད་དམིགས་བསལ་དེ་ནི་ཞུ་ཡ་དེ། ད་ལོ་གསུང་ཆོས་ཀྱི་གོང་དེ་ལྷ་ལྡན་སྨོན་ལམ་ཆེན་མོ། སྤྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་རྩ་དྲུག་ནས་ནི་ཉི་མ་དྲུག་ཅིག་གི་རིང་ཨ་ལྷ་ལྡན་སྨོན་ལམ་ཆེན་མོ་དེ་ཚུགས་གནང་རེད་ལོ་དགེ་ལུགས་ཀྱི་སྨོན་ལམ་ཆེན་མོ་འཕར་མ་དེ་ཚུགས་གནང་རེད།
ལོ་ལེ་སི་ད་ཨ། ཡང་ང་ཚོ་ཅིག་འདི་དང་འབྲེལ་ནས་ཞུས་པ་ཡིན་ན། སྤྱི་བཏང་ལོ་ལྟར་དགུན་ཁའི་དུས་སུ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་ཇོ་ནང་བཅས་ཀྱི་ད་བླ་ཆེན་རྣམ་པ། དང་ཨེ་ནི་ཅིག་གི་ཁོང་རྣམ་པས་དབུས་པའི་ཀྱི་ད་དགེ་འདུན་པ་དང་བཙུན་མ་དེ་བཞིན་དད་ལྡན་མང་ཚོགས་བཅས་མང་པོ་ཞེ་པོ་ཅིག་ད་གནས་མཆོག་རྡོ་རྗེ་གདན་ལ། ཨ་ནི། གནས་སྐོར་དང་ཆོས་འབྲེལ་བྱས་བྱས་ནི་ད་ཕེབས་ཀྱི་ཡོད་རེད། བྱས་ཙང། དེའི་སྐོར་དུ་འདི་ལོ་ད་ལྟ་རྒྱ་གར། བི་ཧར་མངའ་སྡེའི་ས་གནས་གཞུང་གིས་ད་གོང་ས་མཆོག་གི་སྐུ་ཕྱྭའི་ཉེན་སྲུང་གི་གོ་སྒྲིག་གནང་ཕྱོགས་ག་འདྲ་རབ་ཅིག་འདུག་ནམ།
འོ། ད་སྤྱིར་བཏང་ནི། སྐུ་མདུན་མཇལ་བཅར་ཡོང་དུས་དེ་ག་རེ་ཟེར་བ་རེད། མི་མང་མང་པོ་ཞིག་འདུ་གི་རེད་བ། མི་མང་ད་ལོ་ཟླ་ཉིན་ཡིན་ན་སྟོང་ཕྲག་བདུན་ཅུ་ལྷག་མི་འདུ་འཛོམས་བྱས་པ་རེད། དེ་ནས་ད་དེ་གནས་མཆོག་རྡོ་རྗེ་གདན་ཁོ་རང་བྱིན་རླབས་ཆེན་པོ་དེ་རེད་ད་ས་དེ་ཆུང་ཆུང་རེད་བ་ས་ཁུལ་ཆུང་ཆུང་རེད། ཨ་ཡང་མི་མང་འདུ་འཛོམས་ཆེན་པོ་ཡོད་དུས་དེ་ལ་བདེ་འཇགས་ལ་ཨ་ནི་ཅིག་ཉེན་རྟོག་པ་མང་དུ་གཏང་དགོས་ཡ་ད་ཨ་ནི་ཁོ་རང་ཚོས་ས་གནས་ད་ག་རང་གི་ཉེན་རྟོག་ལྡང་གི་ཡོད་མ་རེད་དེ་ནས་མངའ་ཁོངས་གཞན་དག་ནས་ནི་ཉེན་རྟོག་པ་ཚོ་སྐོང་ཚོགས་བྱེད་ཡག་དང་མི་མང་གི་བདེ་འཇགས་ཆེད་དུ་ཁོ་ཚོ་གི་ག་རེ་ཟེར་ཁོ་རང་ཚོ་གི་ད་ལྟ་འཆར་གཞི་འགྲོ་བའི་སྒང་རེད་ཤག་ཨ་ལྷག་པར་དུ་སྐུ་མདུན་སྐུ་ཕྱྭ་ཞུས་པ་ཡིན་ན་ང་ཚོས་ཞུ་མི་དགོས་བ་རེད་སྐྱབས་མགོན་རིན་པོ་ཆེ་གི་སྐུ་ཕྱྭ་གི་དེ་ག་རེ་ཟེར་བ་རེད་བརྒྱུད་རིམ་དེ་རྒྱ་གར་ནང་ལ། ཨཱ་ནི། ཤིན་ཏུ་ནས་གལ་ཆེ་བའི Very Very VIP། དེ་འདྲའི་ལ་ཨཱ་ནི་ག་རེ་ཟེར་བ་རེད་ལས་ཀའི་གི་ཆེད་དུ་སྲུང་སྐྱོབ་ཞུ་སྟངས་ཅིག་ཡོད་རེད་དེ། ཨཱ་ནི། སྐུ་མདུན་ལ་དམིགས་བསལ་གི་སྲུང་སྐྱོབ་ཞུ་སྟངས་ཅིག་ཡོད་རེད་ད་དེ་དེ་གའི་དེ་ང་ཚོས་ད་ཞུ་མི་དགོས་པའི་ཁོང་ཚོ་རྒྱ་གར་དབུས་གཞུང་རེད་མངའ་སྡེ་གཞུང་རེད་ས་གནས་གཞུང་རེད་ཚང་མས་ཨཱ་ནི་དེའི་གི་ག་རེ་ཟེར་ལས་རིམ་གི་ཏག་ཏག་འགྲོ་དགོས་བ་རེད་ཞུ་ཡ་ཡིན། ལགས་ལགས་སོ། ཨ་ནི། སྐུ་ཞབས་ཨེམ་ཆི་ལགས།
ད། ང་རང་ཚོ་ལ་ཆ་མཚོན་པ་ཡིན་ན་ད་གནས་མཆོག་རྡོ་རྗེ་གདན་དུ་ད་ད་ལྟ་བར་དུ་དུས་ཡུན་རིང་པོ་བཞུགས་བྱས། བཞུགས་གནང་ཡོད་རེད། ཨ་ནི། དཔེར་ན། དབྱར་ཁ་སྤྱི་ཟླ་དྲུག་པ་དང་བདུན་པ་དང་བརྒྱད་པ་དེ་ཚོའི་ཟླ་བ་དེ་ཚོའི་ནང་ལ་ཡང་ད་སྤྱིར་བཏང་གི་ཚ་བ་ཆེན་པོ་རེད་དེ། ཨ་ནི་གནས་མཆོག་རྡོ་རྗེ་གདན་དུ་གནས་སྐོར་ལ་ཕེབས་མཁན་མང་ལོས་ཡོད་དང་ཨ་ནི་དེའི་སྐབས་ལ་ཡང་ཨ་ནི་གནས་སྐོར་བ་མང་ཤོས་མི་རིགས། གང་འདྲ་ཟེར་རོ་དེ་འདྲ་ཡོང་གི་ཡོད་ན། ལགས་ལགས་སོ་ད་ད་ད། ཚ་བ་ཆེ་སྒང་གི་ད་བཀའ་འདྲི་གནང་པ་འདི་སྤྱིར་བཏང་ད་གནས་སྐོར་བ་ཞེ་པོ་ཞིག་ཉུང་ཉུང་རེད། ཡིན་ན་ཡང་ད་ཅིག་རྒྱ་གར་གི་ད་ཁོ་རང་ཚོ་གི་མི་སྣ་དེ་གི་དེ་ཅིག་གི་རྒྱུན་མ་ཆད་པ་ཅིག་ཡོད་ཡོད་པ་རེད། ད་ཕྱི་ལོགས་ནས་དཔེར་ན་ང་རང་ཚོའི་བོད་པའི་རིགས་རེད་ཧི་མ་ལའི་རིགས་རེད་ཕྱི་རྒྱལ་ཁག་ནས་ནང་པའི་རིགས་དེ་གི་དེ་ཕལ་དེ་ཞུ་དཀོན་པོ་རེད་ཞུས་ཡིན། ཡིན་ན་ཡང་ད་དེ་སྤྱི་ཟླ་བརྒྱད་པ་དགུ་པ་ཙམ་ནས་ཨ་ནི་ཅིག Thailand གི་ད་ནང་པ་རེད་ད་ག་ནང་བཞིན་སི་རི་ལང་ཀའི་ནང་པ་དེ་ཚོ་ད་ཤུགས་ཆེན་པོ་ཅིག་གནས་སྐོར་ལ་ཕེབས་ཀྱི་ཡོད་རེད་ཅེས་འདོད་ཞུས་ཡིན། ཨེམ་ཆི་ལགས་ད་དྲི་བ་ཐ་མ་ཤོས་ཅིག་ལ་ཡ། གཅིག་ནས་ད་མི་ཚོགས་ཆེན་པོ་ཞེ་པོ་ཅིག་རེད་ཨེ་ནི་བྱས་ཙང་གང་ཅིའི་ཐད་ནས་ད་གཟིགས་རྟོག་གནང་དགོས་ཡག་དང་ཐུགས་སྣང་གནང་དགོས་ཡག་ལྷག་པར་དུ་འཕྲོད་བསྟེན་གྱི་ཐོག་ལ་ཡ་ད་ཞེ་པོ་ཅིག་གཟབ་གཟབ་གནང་དགོས་ཡག་ཞིག་ཆགས་ཀྱི་ཡོད་རེད་བྱས་ཙང་ཡང་འདི་དང་འབྲེལ་བའི་ཅིག་གིས་ང་རང་ཚོ་བོད་པའི་གྱི་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པའི་ཁྲོད་ནས་མང་པོ་ཅིག་གིས་སྤྱི་ཚོགས་ཞབས་ཞུ་ཞེ་པོ་ཅིག་གནང་གི་འདུག་བ་བྱས་ཙང་ནི་དེ་ཚོའི་ཅིག་གི་རླབས་ཆེ་བའི་ཁོང་རྣམ་ཚོའི་སྤྱི་ཚོགས་ཞབས་ཞུ་གནང་མཁན་གྱི་ཚོགས་པ་དང་ཁོང་ཚོའི་གྱི་གྲ་སྒྲིག་ཐོག་ལ་ཡ་ཅིག་གསུང་རོགས་གནང། ལགས་ལགས་སོ་དང་ར་རེ་ད་ང་རང་ངོས་ནས་ད་ལྟ་ག་རེ་ཟེར་དགོས་རེད་གཙོ་བོ་ནི་དགའ་ལྡན་ཕོ་བྲང་གི་དབུ་བཞུགས་ཐོག་ལ་ད་བོད་ནས་གསུང་ཆོས་ཀྱི་གྲ་སྒྲིག་ཚོགས་ཆུང་གིས་གསུང་ཆོས་ཀྱི་གྲ་སྒྲིག་འདི་གའི་ད་དུ་འགྲོ་གི་ཡོད་རེད་བ། ད་ང་མཚོན་པ་ཡིན་ན་ས་གནས་ཀྱི་ད་རྣམ་རྒྱལ་གྲྭ་ཚང་གི་དེ་ག་རེ་ཟེར་ད་དེ་ངས་ཅིག་ཡིན་དུས་ངས་ཕར་ཕྱག་རོགས་གང་ཐུབ་ཐུབ་ཞུ་གི་ཡོད་རེད་ད་དྲི་བ་ང་ལ་ཕེབས་ཡོང་དུས་ད་ངས་ལན་ཞུ་བ་ཡིན་ན། ཡིན་ད་ཡིན།

གསུང་ཆོས་འདི་ང་ཚོའི་ད་དུས་ཚོད་འདི་ཏོག་ཙམ་གྲང་མོར་ཆགས་ཨ་ནི་ཅིག་གནམ་གཤིས་འགྱུར་བ་འགྲོ་དུས་མང་ཚོགས་ནང་ལ་ག་རེ་ཟེར་དགོས་རེད་ཐལ་བ་དང་དེ་འདྲའི་རྐྱེན་གྱིས་ཆམ་ནད་དང་ཨ་ནི་ཅིག་ཆུ་མ་འཕྲོད་ནས་གྲོད་ཁོག་བཤལ་ཡག་དང་དེའི་རིགས་དེ་ཚོ་ཅིག་ཨ་ཕྱི་རྒྱལ་ནས་ཡོང་མཁན་ད་ད་ནང་རྒྱ་གར་ནས་ཕེབས་མཁན་ཚང་མ་ལ་ཅིག་དེའི་དཀའ་ངལ་ཅིག་ཡོད་རེད་དེ་ཚོ་སེལ་ཐབས་ལ་རྒྱ་གར་གྱི་ད་ས་གནས་གཞུང་རང་ནས་ཨ་ནི་ཨ་ཕྱི་ལུགས་ཀྱི་སྨན་ཁང་མང་པོ་ཅིག་བཙུགས་གནང་གི་རེད་དེ་ནང་བཞིན་ད་ང་རང་ཚོའི་ངོས་ནས་དེ་སྨན་རྩིས་ཁང་རེད་འཕྲོད་བསྟེན་ལྷན་ཁང་རེད་དེ་ཚོས་སྨན་ཁང་རྒྱ་ཆེན་པོ་བཙུགས་གནང་གི་རེད་སྨན་པ་བཞི་ལྔ་བཅས་བཅས་ཨ་ནི་དེ་ག་རེ་ཟེར་དགོས་རེད་དེ ambulance ད་དེ་གས་དེ་སྨན་རྒྱ་སྨན་ཁང་རྒྱ་ཆེན་པོ་བཙུགས་གནང་གི་རེད་ཨ་ནི་དེ་དང་འབྲེལ་བའི་གི་ད་སྒེར་གི་སྨན་ཁང་ད་འབྲས་སྤུངས་བློ་གསལ་གླིང་ལ་སོགས་པའི་ཨ་ནི་སྨན་ཁང་མང་པོ་ཅིག་ཡོད་རེད་དེ་ཚོ་ཚང་མ་ཚོས་ག་ཚོད་གསུང་ཆོས་རིང་དེ་མི་མང་ཚོ་ལ་དེ་དཀའ་ངལ་མ་ཡོང་བའི་ཆེད་དུ་དེ་འདྲའི་གི་ཁོ་ཚོས་གྲ་སྒྲིག་ཡོད་རེད་དེ་དང་དེ་ནང་བཞིན་ཨཱ་ནི་ད་ང་ཚོའི་བོད་པའི་གཞོན་ནུ། ཨཱ་ནི་གཞོན་ནུ་ཚོ་གི་ད་ག་རེ་ཟེར་དགོས་རེད་གསལ་བསྒྲགས་ཁང་བཙུགས་ཡ་དེ་ཧ་ལས་པའི་ག་རེ་ཟེར་དགོས་རེད་ཆོས་ཞུ་བ་ཚོ་ལ་ཕན་ཐོགས་པོ་ཆེན་པོ་ཕན་ཐོགས་ཆེན་པོ་ཞེ་པོ་ཅིག་ད་དེའི་ཕྱི་རྒྱལ་དང་ཧི་མ་ལ་མི་དང་བོད་རིགས་སུ་ཡིན་ན་དེ་གའི་ད་ག་རེ་ཟེར་དགོས་རེད་ཁོང་ཚོས་རོགས་པ་ཞེ་པོ་བྱེད་ཀྱི་ཡོད་རེད་ཨ་གསལ་བསྒྲགས་བ་ཐོག་ལ་ཨཱ་ནི་ཞེ་པོ་ཅིག་གི་ཕན་ཐོགས་ཆེན་པོ་ཡོད་པ་དེ་འདྲས་ཅིག་རེད་ཤག་ད་དེ་མ་ཟད་ཨཱ་ནི་ཅིག་ག་རེ་ཟེར་དགོས་རེད།

ད་མི་མང་སུ་དང་སུ་ཕེབས་པ་ཡིན་ན་ཡང་ད་དེ་དུས་གནམ་གཤིས་དེ་དེར་གྲང་མོ་ཅིག་ཡོད་དུས་ཨ་ནི་སྐུ་གཟུགས་འཕྲོད་བསྟེན་ཕྱོགས་དང་ན་བཟའ་དེ་ཚོ་ཏོག་ཙམ་བསྣམས་ཕེབས་ཨ་ནི་གཟིམ་ཆས་དེ་ཚོ་ཅིག་ཡག་པོ་ཅིག་བསྣམས་ཕེབས་དེ་ནས་ཨ་ནི་འདིར་མཉམ་དུ་ཨ་ནི་ཆམ་སྨན་དང་མགོ་སྨན་དང་ཨ་ནི་ཅིག་གྲོད་ཁོག་བཤལ་ཐག་གཅོད་སྨན་དེ་འདྲས་རིགས་དེ་ཚོ་ཕེབས་ན་ཡག་པོ་ཡོད་རེད་ཅེས་ནས་ཅིག་བསམ་གྱི་འདུག་དེ་དང་དེ་ནང་བཞིན་ད་ཞལ་རས་བཀབ་ཡ་དེ་རེད་དེ་ནས་ད་ག་རེ་ཞུ་དགོས་རེད།

ས་གནས་ཀྱི་མི་མང་དང་མཐུན་ནས་བསྡད་དགོས་དུས་ཨ་ནི་གང་སྤྱོད་པ་ཡག་པོ་བྱེད་ཡ། གང་གཟབ་གཟབ་གནང་དགོས་ཡ་སོ་སོ་སོ་ཀྱི་འཕྲོད་བསྟེན་ལྟ་ཡ་སོ་སོའི་ཅ་ལག་བདག་པོ་རྒྱག་ཡ་ཨོ་དེ་ཚོ་ཅིག་ངས་ཞུ་འདོད་བྱུང་སོང། ཐུགས་རྗེ་གནང་ཨ་ནི་ད་ལྟ་གོང་དུ་གླེང་མོལ་ཞུ་ས་དེ་ནི་གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་བྱས་པའི་རྣམ་རྒྱལ་གྲྭ་ཚང་དགོན་པའི་འཛིན་སྐྱོང་འགན་འཛིན་སྐུ་ཞབས་ཨེམ་ཆི་དཀོན་མཆོག་ལགས་རེད། སྐུ་ཞབས་ཨེམ་ཆི་ལགས་ཐུགས་རྗེ་གནང་ང་ཚོ་ལ་བཅར་འདྲི་ཞུ་ཡ་གོ་སྐབས་གནང་བ།
ལགས་སོ་ད་ངས་ཡང་སྐྱར་ཐུགས་རྗེ་གནང་ཞུ་ཡ་འདི་ཡིན་དགའ་ལྡན་ཕོ་བྲང་ནས་སྤྱི་བཏང་གི་གསལ་བསྒྲགས་ཕལ་ཆེར་གཅིག་ཟིན་ཡོད་གི་རེད་ཡིན་ན་ཡང་ད་མི་མང་མང་པོ་གཅིག་གི་ཡ་མ་མཁྱེན་པ་མང་པོ་ཡོད་རེད་ཡིན་གི་དེ་ལ་ད་ཡ་ཕན་ཐོགས་ཡོང་ཡ་ཆེད་དུ་བསྐྱར་དུ་རླུང་འཕྲིན་བརྒྱུད་ནས་བཅར་འདྲི་གནང་དགོས་འདི་ཐུགས་རྗེ་ཞུ་ཡ་ཡིན། ཐུགས་རྗེ་གནང།